འདི་ལོའི་སྤྱི་ཟླ་དགུ་པ་ནས་བཅུ་གཉིས་བར་གནས་སྐབས་ཀྱི Job Keeper རོགས་དངུལ་བདུན་ཕྲག་གཉིས་རེར་ཨོ་སྒོར་གཅིག་སྟོང་ལྔ་བརྒྱ་ཐོབ་ཀྱི་ཡོད་པ་དེ་སྡེ་ཚན་གཉིས་ལ་བགོས་འཆར་ཡོད་འདུག་དེ་ཡང་སྡེ་ཚན་དང་པོའི་ཁོངས་སུ་བདུན་ཕྲག་རེར་ཆུ་ཚོད་ཉི་ཤུ་ལས་མང་བ་ལས་ཀ་གནང་མཁན་ཚོར་ཨོ་སྒོར་གཅིག་སྟོང་ཉིས་བརྒྱ་ཐོབ་ཀྱི་ཡོད་པ་དང་སྡེ་ཚན་གཉིས་པའི་ནང་ཆུ་ཚོད་ཉི་ཤུ་ལས་ཉུང་བ་ལས་ཀ་གནང་མཁན་ཚོར་ཨོ་སྒོར་བདུན་བརྒྱ་ལྔ་བཅུ་ཐོབ་ཀྱི་ཡོད་འདུག།

ཡང་རིམ་བཞིན་ལོ་རྗེས་མའི་སྤྱི་ཟླ་དང་པོ་ནས་གསུམ་པའི་བར་རོགས་དངུལ་དེ་བས་ཉུང་དུ་བཏང་ནས་མང་ན་ཨོ་སྒོར་གཅིག་སྟོང་དང་ཉུང་ན་ཨོ་སྒོར་དྲུག་བརྒྱ་ལྔ་བཅུ་སྤྲོད་འཆར་ཡོད་འདུག་ཨོ་སི་ཀྲི་ལི་ཡའི་དཔལ་འབྱོར་བློན་ཆེན Josh Frydenberg མཆོག་གིས་སྤྱི་ཟླ་དགུ་པ་ནས་བཟུང་བསྐྱར་ཞིབ་བྱས་པའི་སྐྱོབ་གསོའི་དངུལ་ཐོབ་ཕྱིར་ཚོང་ལས་རྣམས་ཀྱིས་ངེས་པར་དུ་སོ་སོའི་ཁྱོན་བསྡོམས་ཡོང་འབབ་ལྡབ་ཀྱིས་ཉུང་དུ་ཕྱིན་ཡོད་པ་ར་སྤྲོད་ཐུབ་པ་དགོས་ཞེས་ཁོང་གིས་གསུངས་དོན།
To be eligible for the initial phase of JobKeeper, businesses.
ཐོག་མའི་ལས་ཀ་ཉར་མཁན་གྱི་རོགས་དངུལ་ཐོབ་ཕྱིར་ཚོང་ལས་ཁག་གི་ཡོང་འབབ་བརྒྱ་ཆ་སུམ་ཅུ་ནས་ལྔ་བཅུ་བར་ཉུང་དུ་སོང་ཡོད་པ་དགོས། དེ་བཞིན་དགེ་རྩ་ཚོགས་པ་རྣམས་ཀྱི་ཡོང་འབབ་བརྒྱ་ཆ་བཅོ་ལྔ་ཙམ་ཉུང་དུ་སོང་ཡོད་པའི་ཆ་རྐྱེན་བཞག་ཡོད། དེ་བཞིན་སྤྱི་ཟླ་དགུ་པའི་ནང་དང་ལོ་རྗེས་མའི་སྤྱི་ཟླ་དང་པོའི་ནང་སླར་ཡང་ཚོང་ལས་རྣམས་ཀྱི་ཆ་རྐྱེན་ཚང་བའི་ཐོག་ལས་གཞི་དེར་སྙན་ཞུ་འབུལ་དགོས་པ་ཡིན། དེ་མཚུངས་ལས་འཚོལ་བའི་སྐྱོབ་གསོར་ཡང་འགྱུར་བ་བཏང་འཆར་ཡོད་པ་ཡིན་འདུག་ད་ལྟའི་ཆར་ལས་འཚོལ་བར་བདུན་ཕྲག་གཉིས་རེར་རོགས་དངུལ་སྣོན་མ་ཨོ་སྒོར་ལྔ་བརྒྱ་ལྔ་བཅུ་ཐོབ་ཀྱི་ཡོད་ཀྱང་སྤྱི་ཟླ་དགུ་པའི་རྗེས་དེ་ཉུང་དུ་བཏང་ནས་ཨོ་སྒོར་ཉིས་བརྒྱ་ལྔ་བཅུ་སྤྲོད་འཆར་ཡོད་འདུག་དེས་ན་ལས་འཚོལ་བ་ཞིག་ལ་བདུན་ཕྲག་གཉིས་རེར་འཁོར་ཁྱོན་བསྡོམས་ཨོ་སྒོར་བརྒྱད་བརྒྱ་ཐོབ་ཀྱི་ཡོད་པ་ཡིན་འདུག། Australian Council of Social Services སྟེ་ཨོས་ཏྲེ་ལི་ཡའི་སྤྱི་ཚོགས་ཞབས་ཞུ་ལྷན་ཁང་གི་ལས་བྱེད་པ Cassandra Goldie ལགས་ཀྱིས་རོགས་དངུལ་སྤྲོད་ཕྱོགས་ལ་འགྱུར་ལྡོག་བཏང་བར་བརྟེན་མི་མང་པོ་ཞིག་ལ་དཀའ་ངལ་འཕྲད་ངེས་རེད་ཅེས་ཁོང་མོས་གསུངས་དོན། I am receiving texts from people now ང་རང་ལ་མི་མང་པོས་འབྲེལ་བ་གནང་ནས་ཁོ་ཚོས་ཉིན་རེར་ཟས་སོང་ཆེད་དངུལ་འདང་ངེས་མེད་པར་སེམས་ཁུར་ཆེན་པོ་བྱེད་ཀྱི་འདུག། དེ་བཞིན་དགེ་རྩ་ཚོགས་པ Saint Vincent de Paul Society ཞེས་པའི་ལས་བྱེད་པ Toby O'Connor ལགས་ཀྱིས་ལས་འཚོལ་བར་དངུལ་སྤྲོད་འབབ་དེ་བརྟན་འཇགས་མང་དུ་གཏང་དགོས་ཞེས་ཁོང་གིས་གསུངས་དོན། ད་བར་ལོ་བཅུའི་རིང་ང་ཚོས་དུས་རྟག་ཏུ་ལས་འཚོལ་བར་རོགས་དངུལ་སྤྲོད་འབབ་ཉུང་དྲགས་པ་དང་དེ་ངེས་པར་དུ་མང་དུ་གཏང་དགོས་པར་རྩོད་ཡོད། ད་ལྟ་གནས་སྐབས་རིང་གཞུང་གི་དངུལ་སྣོན་པ་དེ་རྗེས་མ་ནད་ཡམས་མེད་པ་ཆགས་ན་ཡང་མུ་མཐུད་དེ་ལྟར་སྤྲོད་ཐུབ་ན་བསམ་གྱི་འདུག་ཡང་ཁ་གཏད་ཆབ་སྲིད་ཚོགས་པའི་སྐུ་ཞབས Jim Chalmers མཆོག་གིས་རོགས་དངུལ་རིམ་པ་གཉིས་པ་དེ་རིམ་པ་དང་པོ་ལས་ཡག་ཏུ་གཏང་དགོས་པར་ཁོང་གིས་འགྲེལ་བརྗོད་གནང་དོན། ང་ཚོའི་རེ་བ་ལ་གཞུང་གིས་ད་ལན་རོགས་དངུལ་ལས་རིམ་གཉིས་པ་དེ་རིམ་པ་དང་པོ་ལས་འཆར་གཞི་ཡག་ཏུ་གཏང་བའི་རེ་བ་ཡོད། གང་ཡིན་ཟེར་ན་རིམ་པ་དང་པོའི་སྐབས་རོགས་དངུལ་དེ་དག་མི་ཐོབ་མཁན་རྣམས་ལ་རིམ་པ་གཉིས་པའི་སྐབས་ཡང་ཁོང་རྣམ་པར་རོགས་དངུལ་དེར་འགྱུར་བ་གང་ཡང་ཕྱིན་མེད་པ་དེ་ང་ཚོའི་སེམས་ལ་བཞག་དགོས། དེ་ཡང་གཞུང་གིས་སྐྱོབ་གསོའི་ལས་གཞིའི་དུས་འགྱངས་གནང་ཡོད་པར་བརྟེན་ཁྱོན་བསྡོམས་འགྲོ་སོང་ཨོ་སྒོར་ཐེར་འབུམ་ཉི་ཤུ་ལྷག་གཏོང་འཆར་ཡོད་འདུག་ཁྱེད་ཀྱིས་ཏོག་དབྱིབས་རིམས་ནད་སྐོར་གནས་ཚུལ་གཞན་ཁག་ལ་གསན་ཆེད། sbs dot com dot au slash coronavirus ལ་བསྐྱོད་རོགས་གནང།